ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་བདུན་རེས་གཟའ་སྤེན་པའི་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་དབུས་བོད་མིའི་སྒྲིག་འཛུགས་ཀྱིས་རྒྱ་གར་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་ནས་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་དུས་དྲན་སྲུང་བརྩི་ཞུས་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱལ་ཚོགས་ཀྱིས་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་ཐེངས་བཞི་པའི་མཇུག་སྐྱོང་གནང་ཕྱོགས་ཀྱི་ལས་དོན་ཐད་ཚོགས་མིའི་རྒྱལ་ཁབ་བརྒྱ་དང་དྲུག་ཅུ་རེ་གཅིག་ནས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་གླེང་སློང་གིས་ཁྱོན་དགོངས་འཆར་ཁག་བཞི་བརྒྱ་ཉི་ཤུ་རྩ་བརྒྱད་བཏོན་གནང་འདུག། ཐེ་ཝན་བོད་སྐུ་ཚབ་དོན་གཅོད་ཁང་དང་བོད་བརྒྱུད་ནང་བསྟན་ཆོས་ཚོགས་ཁག་ཅིག་མཉམ་རུབ་ཀྱིས་གོ་སྒྲིག་གནང་བའི་ཉིན་གཉིས་ཀྱི་ལྷན་ཚོགས་ཐོག་ཐེ་ཝན་མི་མང་གི་མངོན་འདོད་བཞིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐེ་ཝན་དུ་གདན་ཞུ་ཕུལ་ཕྱོགས་དང

ཐུགས་རྗེ་ཆེ་ཞུས་གནང་སོང། ད་རྒྱ་གར་གཞུང་མང་ང་ཚོའི་བཙན་བྱོལ་བོད་མི་ལ་ཞེ་དྲག་བཀའ་དྲིན་ཆེན་པོ་རེད་བཀའ་དྲིན་ཆེན་པོ་ཡིན་ཙང་ཨ་ང་ཚོའི་ངོས་ནས་ད་དེ་རིང་གི་དུས་ཚེས་འདི་ལ་ཨ་ནི་ག་རེ་ཞུ་འདོད་འདུག་ཟེར་ན་ང་ཚོའི་ཅིག་བཀའ་དྲིན་ཆེན་པོ་ཡིན་པ་དེ་བོད་པ་མི་གི་སེམས་པའི་ནང་བསམ་ཤེས་དང་ཚོར་བ་ཤུགས་ཆེན་པོ་ཞེ་དྲག་ཡོད་དེ་ཙང་བཀའ་དྲིན་ནམ་ཡང་བརྗེད་ཡ་མེད་པ་དེ་རེད། དུས་དྲན་སྲུང་བརྩི་མཛད་སྒོའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཚབ་དབུས་པའི་ཕྱག་སྦྲེལ་བཀའ་བློན་རྣམ་པ་དང་ཁྲིམས་ཞིབ་པ་ཆེ་བའི་ལས་ཚབ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་ཚོགས་གཞོན་རྣམ་གཉིས་དེ་བཞིན་ལྷན་ཁང་ཁག་གི་དྲུང་ཆེ་ཆུང་རྣམ་པ་དང་སྲི་ཞུ་བ་དྲུང་གཞོན་ཡན་སོགས་མང་གཙོའི་ཀ་བ་གསུམ་གྱི་མཛད་གཙོ་རྣམ་པ་ལྷན་འཛོམས་ཀྱིས་སྲུང་བརྩི་ཞུས་གནང་སོང། ཡང་ཉིན་དེར་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས Antony Blinken ལགས་ཀྱིས་རྒྱ་གར་གཞུང་མང་གཉིས་ལ་འཚམས་འདྲི་གནང་བའི་ནང། རྒྱ་གར་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་པའི་ཉིན་མོར་ངས་ཨ་མི་རི་ཀའི་ཚབ་ཞུས་ཏེ་རྒྱ་གར་མི་མང་ལ་འཚམས་འདྲི་ཞུ་རྒྱུ་ཡིན། རྒྱ་གར་གྱི་རྩ་ཁྲིམས་ཀྱིས་འཛམ་གླིང་སྟེང་གི་དམངས་གཙོའི་རྒྱལ་ཁབ་ཆེ་ཤོས་ཡིན་པ་ར་སྤྲོད་གསལ་སྟོན་བྱེད་མུས་ཡིན་ལ་གོ་ལ་ཧྲིལ་པོའི་མགོ་ཁྲིད་ཀྱི་རྨང་གཞི་ཀྱང་བཏིང་ཡོད། སྲིད་འཛིན་བྷའི་ཌེན་གྱིས་གསུངས་པ་ལྟར་ཨ་རི་དང་རྒྱ་གར་གཉིས་ཀྱི་འབྲེལ་ལམ་ནི་འཛམ་གླིང་ཐོག་གི་འབྲེལ་བ་གལ་ཆེ་ཤོས་ཀྱི་གྲས་ཤིག་ཡིན་ཞེས་དང། འདས་ཟིན་པའི་ལོ་གཅིག་གི་ནང་ཨ་རི་དང་རྒྱ་གར་གཉིས་ཀྱིས་འཛམ་གླིང་སྤྱི་ཡོངས་ཀྱི་ཐབས་ཇུས་མཉམ་ལས་ཀྱི་ངོ་བོ་ཐོག་ནས་ཕྱོགས་གཉིས་ཀྱི་འབྲེལ་ལམ་དེ་ཧ་ཅང་གི་ཡག་པོ་ཞིག་ལ་ངོས་འཛིན་ཐོབ་ཡོད། དེའི་ནང་རྒྱ་གར་གྱི་སྣེ་ཁྲིད་འོག་རྒྱལ་ས་ལྡི་ལིར་འཛམ་གླིང་གི་ཡར་ཐོན་རྒྱལ་ཁབ་ཉི་ཤུ། G20། ཡི་ཚོགས་ཆེན་དེ་བཞིན་བསྐོང་ཚོགས་གནང་ཐུབ་པ་དེ་ཚུད་ཡོད་ཅེས་གསུངས་འདུག། ཡང་ཉིན་དེར་རྒྱ་གར་རྒྱལ་ས་ལྡི་ལིར་གཙོ་བོར་གྱུར་བའི་རྒྱ་གར་རྒྱལ་ཡོངས་ཙམ་མ་ཟད་འཛམ་གླིང་ཡུལ་གྲུ་འདྲ་མིན་ནང་གནས་སྡོད་བྱེད་བཞིན་པའི་རྒྱ་གར་བ་ཚོས་སྲུང་བརྩི་ཞུ་མུས་ཡིན་ཞིང། རྒྱལ་ས་ལྡི་ལིར་ཆགས་པའི་མཁར་དམར་པོའི་མདུན་ཐང་དུ་སྲིད་བློན་མོ་དྷི་མཆོག་དབུས་པའི་རྒྱ་གར་གཞུང་གི་མཛད་གཙོ་རྣམ་པ་དང་མང་ཚོགས་ཁྲི་ཚོ་བརྒལ་བ་འདུ་འཛོམས་ཐོག་ཉིན་དེར་སྲུང་བརྩི་གཟབ་རྒྱས་ཞུས་ཤིང་རྒྱ་གར་གྱི་སྲིད་འཛིན་ལྕམ Droupadi Murmu ལགས་ཀྱིས། འདི་ཚེས་ཉི་ཤུ་རྩ་ལྔ་ཉིན་དྲ་ལམ་བརྒྱུད་རྒྱ་གར་མང་ཚོགས་ལ་གསུང་བཤད་གནང་བའི་ནང། རྒྱ་གར་གྱི་དམངས་གཙོའི་ལམ་ལུགས་ནི་ནུབ་ཕྱོགས་ཀྱི་དམངས་གཙོའི་རིང་ལུགས་ཀྱི་ལྟ་གྲུབ་ལས་ལོ་རྒྱུས་ཧ་ཅང་གི་རིང་བ་ཡོད། དེར་བརྟེན་རྒྱ་གར་ལ་དམངས་གཙོའི་རིང་ལུགས་ཀྱི་འབྱུང་ཁུངས་སམ་མ་ཡུམ་ཞེས་འབོད་ཀྱི་ཡོད་ཅེས་གསུངས་འདུག་འདས་པའི་ལོ་ངོ་བདུན་ཅུ་ལྷག་གི་ནང་རྒྱ་གར་གྱི་དཔལ་འབྱོར་དང་ཤེས་ཡོན། དམག་དོན་སོགས་ཀྱི་ཐོག་ཡར་རྒྱས་ཆེན་པོ་ཕྱིན་ཡོད་པ་རེད། དཔེར་ན་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱ་གར་གྱི་ཟླ་བའི་ལྷོ་སྣེ་རུ་ཅན་དྲ་ཡན་ཟླ་བའི་མཁའ་ཡི་འཕུར་གྲུ་གསུམ་པ་དེ་བཞིན་བབས་ཚུགས་ཐུབ་པ་ནི་ལོ་རྒྱུས་སྟེང་ཐོག་མ་ཡིན་པ་མ་ཟད་རྒྱ་གར་གྱི་ཚན་རྩལ་རིག་གནས་དེ་ཡང་འཛམ་གླིང་ཁྱོན་ཡོངས་ལ་ངོམ་ཐུབ་པ་བྱུང་ཡོད། ཉིས་སྟོང་ཉི་ཤུ་རྩ་གསུམ་དང་རྩ་བཞི་ལོ་ཡི་རྒྱ་གར་གྱི་རྒྱལ་སྲུང་སྔོན་རྩིས་ནང་ཧིན་སྒོར་བྱེ་བ་འབུམ་དྲུག་མ་ཟིན་ཙམ་གཏན་འབེབས་གནང་ཐུབ་པ་དེ་ནི་སྔར་ལོ་དང་བསྡུར་ན་བརྒྱ་ཆ་བཅུ་གསུམ་འཕར་ཐུབ་པ་མ་ཟད་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་རྒྱ་གར་དེ་བཞིན་འཛམ་གླིང་ནང་དཔལ་འབྱོར་གྱི་སྟོབས་ཤུགས་ཆ་ནས་རྒྱལ་ཁབ་ཨང་རིམ་བཅུ་པ་དེ་ཡིན་ནའང་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཨང་རིམ་ལྔ་པ་ཆགས་ཡོད་པ་མ་ཟད་མགྱོགས་མྱུར་ཨང་རིམ་གསུམ་པ་ཆགས་ཐུབ་པའི་ནུས་པ་ཡོད་པ་སྲིད་བློན་མོ་དི་ཡིས་དེ་སྔོན་གསུངས་ཡོད་པ་རེད། གཞན་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ཉིན་རྒྱ་གར་གྱིས་རྩ་ཁྲིམས་གསར་པ་གཏན་འབེབས་བྱས་ཏེ་རྒྱ་གར་རྒྱལ་ཁབ་དེ་བཞིན་དངོས་སུ་མང་གཙོའི་ལམ་ལུགས་ལྡན་པའི་རྒྱལ་ཁབ་ཞིག་ཆགས་ཡོད་པ་དང། ཉིན་མོ་འདིར་རྒྱ་གར་དམངས་གཙོའི་ཉིན་མོ་ཞེས་འབོད་ཚུལ་ཡང་ཡོད་པ་དང། ཉིན་འདིར་རྒྱལ་ས་ལྡི་ལི་རུ་རྒྱ་གར་མངའ་སྡེ་སོ་སོ་ཡི་རིག་གཞུང་འཁྲབ་སྟོན་དང་སྦྲགས་རྒྱ་གར་གྱི་དཔུང་དམག་སྡེ་ཚན་ཚོས་རུ་སྒྲིག་གི་ལམ་ནས་དུས་དྲན་དེ་ཉིད་ལ་ཆེ་མཐོང་གིས་སྲུང་བརྩི་ཞུས་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གཡུ་སྒྲོན་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་གི་ཡིན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨེ་སི་ཏྲོ་ནི་ཡའི་གྲོས་ཚོགས་སུ་འཚམས་གཟིགས་གནང་བ་དང་ཨེ་སི་ཏྲོ་ནི་ཡའི་གྲོས་ཚོགས་ཀྱི་མི་སྣར་མཇལ་འཕྲད་གནང་བའི་ཐད་ཨེ་སི་ཏྲོ་ནི་ཡའི་རྒྱ་ནག་གཞུང་ཚབ་ལས་ཁུངས་ཀྱིས་ཡུལ་དེའི་ཁྲིམས་བཟོ་བ་རྣམས་ལ་སྐྱོན་བརྗོད་བྱས་འདུག། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡོ་རོབ་བྱང་མའི་རྒྱལ་ཁབ་ཁག་ཅིག་དང་དབྱིན་ཡུལ་བཅས་སུ་ཕྱོགས་ཕེབས་འཚམས་གཟིགས་འགོ་འཛུགས་གནང་ཡོད་ཅིང་ཕྱི་ཚེས་ཉི་ཤུ་ལྔ་ཉིན་བཱའུ་ཐི་མངའ་ཁུལ་གྱི་ཨེ་སི་ཏོ་ནི་ཡ་ཡུལ་དུ་ཕྱོགས་ཕེབས་གནང་བ་ནི་སྲིད་སྐྱོང་གི་ཐུགས་འགན་བཞེས་པའི་རྗེས་ཕྱོགས་ཕེབས་དང་པོ་ཆགས་ཀྱི་ཡོད་ཅིང་ཕྱི་ཚེས་ཉི་ཤུ་ལྔ་ཉིན་ཨེ་སི་ཏོ་ནི་ཡའི་གྲོས་ཚོགས་སུ་བོད་ཀྱི་ཁྲིམས་མཐུན་གནས་བབ་ཐོག་ལ་ཉན་ཞིབ་ཚོགས་འདུའི་ཐོག་སྙན་སེང་གནང་ཡོད་པ་མ་ཟད། ཨེ་སི་ཏོ་ནི་ཡའི་གྲོས་ཚོགས་ཀྱི་ཚོགས་གཙོ་ལོ་རི་ཧོ་སར་མཆོག་དང་མཇལ་འཕྲད་གནང་ཡོད་པ་ལྟར་རྒྱ་ནག་གཞུང་གིས་དེར་འདོད་བློ་མ་ཚིམས་པར་སྐྱོན་བརྗོད་བྱས་འདུག་དབྱིན་ཡུལ་སྐུ་ཚབ་དོན་གཅོད་ཀྱི་དྲུང་ཆེ་བློ་བཟང་ཆོས་སྒྲོན་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བར། ད་འདི་ནི་ང་ཚོའི་དམིགས་བསལ་གྱི་ཉན་ཞིབ་ཀྱི་འགོ་བརྗོད་དེ Legal Status of Tibet བོད་ཀྱི་གནས་སྟངས་དེ་ཁྲིམས་ཀྱི་ཐོག་ནས་ག་འདྲས་ཅིག་ཆགས་ཀྱི་ཡོད་མེད་བརྗོད་གཞི་དེ་སྒང་ལ་ཉན་ཞིབ་རེད་དེ་ལ་ང་ཚོ་ད་སྐུ་ངོ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནི་སྐུ་ཚབ་དོན་གཅོད Sonam Frasi ལགས། གྲགས་ཆེ་བའི Professor Hon Shiang Lau ནི Doctor Michael Van Walt Van Praag ཞིག་གི་བཀའ་མོལ་ནང་ཕྱི་དུས་ཐུགས་སྣང་གནང་ངེས་ཡག་པོ་དཔེ་བྱུང་སོང་དེ་ལ་ང་ཚོ་གི་མཛད་འཆར་དེ་ཚོ་ཡག་པོ་བྱས་ཡོད་དུས་ད་འདི་ང་ཚོའི་ཁ་གཏད་དེ་རྒྱ་ནག་ཆགས་ཀྱི་ཡོད་ཙང་ཁོང་ཚོ་ལ་ཕོག་པོ་འགྲོ་བྱུང་ཡོད་ཀྱི་རེད་ད་ང་ཚོ་སྙིང་རྗེ་ག་དུས་ནས་ངོ་རྒོལ་གྱི། མ་འདོད་པའི་རྣམ་འགྱུར་སྟོན་ཏེ་དེ་ཁོང་ཚོས་སེ་ར་པེ་ཧེ་དང་དེ་འདྲའི་དེ་ཡོང་འདི་སྐོར་འདི་གི་ང་ཚོ་དམིགས་བསལ་གྱི་ཧང་སངས་མ་སོང་ད་ཡིན་ནའི་བསམ་བློ་གཞན་པ་གཅིག་ནས་བཏང་དུས་ཨ་ལས་ད་ད་རེས་ང་ཚོས་ད་བོད་ཀྱི་སྐོར་ལ་འདི་ང་ཚོ་བོད་འདི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་གསུངས་དེ་དེ་མིན་པ་གཅིག་དེ་ནས་ཁུངས་སྐྱེལ་ར་སྤྲོད་བྱེད་འགྲོ་དུས་ཕོག་པོ་གཅིག་ཡོད་ཀྱི་རེད་བསམ་གྱི་འདུག་ཨ་ནི་འདི་གི་ཁོང་ཚོས་ད་རེས་ལམ་སང་གཅིག་སྟོན་མེད་འགྲོ་བསམ་བསམ་ཡང་འདི་ད་ད་ང་ཚོ་ཚོད་པ་ར་དེ་འདྲ་བོ་བྱས་ན་ང་ཚོའི་ཀྱང་ཁྱབ་བསྒྲགས་འགྲོ་དུས་གོ་བ་ཞིག་གཏང་རྒྱུ་དེ་སླེབས་དགོས་ས་དེ་ལ་ཏག་ཏག་ཅིག་ཁོང་ཚོ་ལ་དོ་སྣང་བྱུང་བཞག་ཨ་ཨ་བསམ་ཡང་ཆེ་ད་ང་ཚོའི་བོད་དོན་སྐོར་ལ་ག་རེ་སྤེལ་བའི་མཐའ་མའི་ལྟ་ཞོར་དེ་ང་ཚོ་བོད་རྒྱ་ཞི་མོལ་ཡོང་བའི་སྐོར་ལ་ང་ཚོ་འདི་བྱེད་ཀྱི་ཡོད་ཙང་ད་ཁོང་ཚོ་ལ་ང་ཚོ་དུ་གཡུག་བཞག་པ་ཡིན་ནའི་ལྷག་སྡོད་ཡས་ཀྱི་དེ་འདྲའི་གནས་སྟངས་ཅིག་མ་རེད་འདུག་ད་ད་ང་ཚོའི་ཀྱི་ལས་འགུལ་དེ་ཤུགས་ཆེ་རེ་འདྲ་བོ་ཞིག་སྤེལ་ཡོང་དུས་དམིགས་བསལ་གྱི་ད་རེས་བདུན་ཕྲག་དེ་ལ་རྒྱལ་སྤྱིའི་སྟེང་ལའི་རྒྱ་ནག་ལ། སྐྱོན་བརྗོད་གནང་མཁན་སྔོན་མ་ལས་མང་བྱུང་ཡོད་རེད་ད་འདི་ང་རང་ཚོས་ཁྱབ་ཁོངས་ཀྱི་ད་ཞུ་གི་ད་འདི་མ་ཡིན་པའི་སྐུ་ཚབ་དོན་གཅོད་གཞན་པ་ཚོ་གི་ཁྱབ་ཁོངས་ལ་དེ་འདྲའི་ནང་བཞིན་གནང་ཡོད་ཀྱི་རེད་ང་རང་ཚོ་གི་ཨིང་ལན་དོན་གཅོད་ཁང་གི་ཁྱབ་ཁོངས་འདྲ་བོ་བྱས་ན་ལུང་པ་བཅུ་གཅིག་ཡོད་རེད་ལུང་པ་བཅུ་གཅིག་ནས་ལུང་པ་བརྒྱད་ཀྱིས་ཕར་ཁ་སང་ཕ་གི་རྒྱ་ནག་ལ་མ་འགྲིག་པའི་གི་སྐྱོན་བརྗོད་དེ་གནང་བཞག་ཨ་ནི་འདི་འདི་འདྲ་ད་རང་ལ་ང་ཚོ་ཨིན་ཇིའི་གྲོས་ཚོགས་ནང་ལའི་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏང་གི་ཡོད་པ་དང། བོད་དོན་དེ་མཉམ་དུ་གླེང་བཞག་ཨ་ནི་ཨའེར་ལན་གྱི་གྲོས་ཚོགས་ནང་ལའི་བོད་དོན་སྐོར་ལ་གླེང་ཡོད་རེད་ཨ་ནི་འདི་བྱེད་དུས་གཅིག་ད་རེས་གི་བདུན་ཕྲག་དེ་ནང་ལ་ལས་འགུལ་ཚ་ཚ་འུར་འུར་འདྲ་བོ་བྱེད་པ་ག་ག་ས་ན་དེ་འདྲའི་འདྲ་བོ་བྱེད་དུས་རྒྱ་ནག་གི་མ་འདོད་ཡ་གི་དེ་ཆགས་འདུག་འོ་ར་ད་ཡིན་ནའི་ང་ཚོ་བོད་པའི་དེ་གནས་ཚུལ་དུས་ད་ལན་དེ་རྒྱ་ནག་ལ་འབྲས་བུ་འོས་ཙང་ཁོ་ཚོའི་གི་འདོད་པ་མེད་ཀྱོག་གི་རྣམ་འགྱུར་བསྟན་པ་དེ་ཨ་ནི་ང་ཚོའི་གི་ཁོ་ཚོ་ལ་གནས་ཚུལ་སླེབས་དགོས་ས་དེ་ལ་ཏག་ཏག་ཅིག་སླེབས་བཞག་བསམ་བསམ་གི་དེ་འདྲའི་འདྲ་བོ་ཅིག་གི་ཚོར་བ་བྱུང་སོང། སྲིད་སྐྱོང་མཆོག་གིས་ཨེ་སི་ཏོ་ནི་ཡའི་གྲོས་ཚོགས་སུ་འཚམས་གཟིགས་གནང་སྟེ་གྲོས་ཚོགས་ཀྱི་ཚོགས་གཙོས་དབུས་འཐུས་མི་མང་པོར་མཇལ་འཕྲད་གནང་བར། ཨེ་སི་ཏོ་ནི་ཡའི་ནང་ཡོད་པའི་རྒྱ་ནག་གཞུང་ཚབ་ལས་ཁུངས་ཀྱིས་བཙན་བྱོལ་བོད་གཞུང་ཟེར་བ་ནི་ཆབ་སྲིད་དང་ཁ་བྲལ་རུ་ཁག་ཅིག་ཡིན་པ་དང་རྒྱ་ནག་གི་རྩ་ཁྲིམས་དང་ཁྲིམས་ལུགས་ལས་འགལ་འཛོལ་དུ་གྱུར་བའི་ཁྲིམས་འགལ་གྱི་ཚོགས་པ་ཞིག་རེད་ཅེས་བརྗོད་དེ་སྐྱོན་བརྗོད་བྱས་ཤིང་ཚོགས་པ་དེ་དང་མཉམ་དུ་རྒྱུ་མཚན་གང་ཞིག་གི་ཐོག་ནས་རྒྱལ་ཁབ་གང་ཞིག་གིས་འབྲེལ་བ་བྱས་པ་ཡིན་ན་དེར་རྒྱ་ནག་གཞུང་གིས་ངོ་རྒོལ་ཤུགས་ཆེ་ཡོད་པ་དང་ཨེ་སི་ཏོ་ནི་ཡའི་སྡེ་ཁག་ཚོས་རྒྱ་ནག་གི་ཆབ་སྲིད་དང་ས་ཁོངས་ཀྱི་བདག་དབང་ལ་གུས་བརྩི་བྱས་ཏེ་བོད་ཀྱི་གནད་དོན་དང་འབྲེལ་བའི་ཐོག་ནས་རྒྱ་ནག་གི་ནང་སྲིད་ལ་ཐེ་བྱུས་བྱེད་རྒྱུ་མེད་པ་དང་རྒྱ་ནག་དང་ཨེ་སི་ཏོ་ནི་ཡའི་འབྲེལ་ལམ་གྱི་འཕེལ་རིམ་ལ་འགོག་རྐྱེན་མི་ཡོང་བ་ཞིག་གནང་རོགས་ཞེས་འབོད་སྐུལ་ཞུས་ཏེ་སྲིད་སྐྱོང་མཆོག་ལ་ཨེ་སི་ཏོ་ནི་ཡའི་གྲོས་ཚོགས་སུ་འཚམས་གཟིགས་གནང་བའི་ལས་རིམ་ལ་མི་འདོད་པའི་རྣམ་པ་བསྟན་ཡོད་པ་རེད་འདུག།
ཧོང་ཀོང་གི་ཆེས་མཐོའི་ཁྲིམས་ཁང་གིས་ཧོང་ཀོང་ནང་དུ་བཀག་སྡོམ་བྱས་པའི་གནམ་བདེ་སྒོ་མོ་ཆེ་ཐང་ཆེན་གྱི་དམངས་གཙོའི་ལས་འགུལ་དྲན་གསོ་བྱས་པའི་ཉེས་འཛུགས་ཀྱི་དོ་དམ་འོག་ཏུ་ཡོད་པའི་ཧོང་ཀོང་གི་དམངས་གཙོའི་ལས་འགུལ་སྤེལ་མཁན་ཡོངས་གྲགས་ཅན་ཞིག་ལ་ནག་ཉེས་ཐག་གཅོད་བྱས་ཏེ་ཧོང་ཀོང་ནང་དམངས་གཙོའི་ལས་འགུལ་སྤེལ་མཁན་ཐོག་ལ་འཛིན་པའི་ཉེས་འཛུགས་ཀྱི་བྱ་སྤྱོད་བསྐྱར་གསོ་བྱས་ཡོད་པ་རེད་འདུག་དེ་ཡང་ཧོང་ཀོང་གི་ཆེས་མཐོའི་ཁྲིམས་ཁང་ནས་ཕྱི་ཟླ་དང་པོའི་ཚེས་ཉི་ཤུ་ལྔ་རེས་གཟའ་ཕུར་བུའི་ཉིན། དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་པེ་ཅིན་གནམ་བདེ་སྒོ་མོ་ཆེའི་ཐང་ཆེན་ཐོག་དམངས་གཙོའི་ལས་འགུལ་སྤེལ་མཁན་ཐོག་ལ་རྒྱ་ནག་གཞུང་གིས་དྲག་གནོན་བྱས་པའི་དྲན་གསོ་དེ་ནི་ཧོང་ཀོང་ནང་དུ་སྲུང་བརྩི་ཞུ་མ་ཆོག་པའི་བཀག་སྡོམ་བྱས་ཡོད་པ་ལྟར་དྲན་གསོ་དེའི་ཐོག་ནས་ཧོང་ཀོང་གི་མིང་གྲགས་ཅན་གྱི་དམངས་གཙོའི་ལས་འགུལ་སྤེལ་མཁན་ཞིག་ལ་ནག་ཉེས་ཐག་གཅོད་བྱས་པ་དེ་ནི་ཧོང་ཀོང་གི་དམངས་གཙོར་རྒྱབ་སྐྱོར་བྱེད་མཁན་གྱི་མི་སྣའི་ཐོག་ལ་ནག་ཉེས་ངོས་འཛིན་བྱེད་པའི་བྱ་སྤྱོད་བསྐྱར་གསོ་བྱས་པ་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད་པ་རེད་འདུག། བུད་མེད་ཀྲའོ་ཞིང་ཐུང་ཞུ་བ་ནི་རྒྱ་ནག་གི་དམངས་གཙོའི་ལས་འགུལ་ལ་རྒྱབ་སྐྱོར་བྱེད་མཁན་ད་ཆ་ཧོང་ཀོང་ནང་དུ་བཀག་སྡོམ་བྱས་ཟིན་པའི་ཧོང་ཀོང་གི་མནའ་མཐུན་ཚོགས་པ་ཞེས་པའི་འགོ་ཁྲིད་ཡིན་ཞིང། ཁོང་ལ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཟླ་བ་བཅོ་ལྔའི་བཙོན་འཇུག་ཉེས་ཆད་བཏང་ཡོད་པ་དེ་ནི་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཏོག་དབྱིབས་རིམས་ནད་ཁྱབ་གདལ་སྐབས་ལ་ཧོང་ཀོང་གི་ཉེན་རྟོག་པས་བཀག་སྡོམ་བྱས་པའི་རྒྱ་ནག་དྲུག་བཞི་དོན་རྐྱེན་ལ་དམིགས་པའི་དྲན་གསོའི་ལས་འགུལ་སོགས་ནང་མཉམ་ཞུགས་བྱས་པའི་ཉེས་མིང་བཙུགས་ཡོད་པ་རེད། འདས་པའི་ལོ་ངོ་བཅུ་གྲངས་འགའ་ཤས་དེའི་རིང་ཁོང་གི་ཚོགས་པ་ཧོང་ཀོང་ནང་གི་མནའ་མཐུན་ཚོགས་པ་དེ་ཡིས་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་པེ་ཅིན་གནམ་བདེ་སྒོ་མོ་ཆེའི་ཐང་ཆེན་ཐོག་དམངས་གཙོའི་ལས་འགུལ་སྤེལ་མཁན་ཐོག་ལ་རྒྱ་ནག་གཞུང་གིས་དྲག་གནོན་བྱས་པའི་ལོ་འཁོར་དྲན་གསོའི་ཉིན་མོ་སྲུང་བརྩི་གོ་སྒྲིག་ཞུས་པ་ལྟར།

ཐུག་འཕྲད་ཆེད་རྒྱལ་ས་བེང་ཀོག་ནང་འབྱོར་ཡོད་པ་རེད་འདུག་ཨ་རི་དང་རྒྱ་ནག་བར་ཛ་དྲག་གི་གནས་སྟངས་དེ་ཞི་འཇམ་དུ་གཏོང་ཐབས་ཆེད Jake Sullivan དང Wang Yi གཉིས་བེང་ཀོག་ནང་ཡོད་པའི་རིང་མཇལ་འཛོམས་གནང་རྒྱུ་ཡིན་འདུག་འོན་ཀྱང་བཀའ་མོལ་མཛད་རིམ་གྱི་དུས་ཚོད་ཏག་ཏག་ཅིག་གསལ་བསྒྲགས་བྱས་མེད་པ་རེད་འདུག་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ Wang Wenbin གྱིས་པེ་ཅིན་གྱི་གསར་འགོད་ལྷན་ཚོགས་ཐོག Wang Yi གྱིས Jake Sullivan ཐུག་འཆར་ཡོད་པའི་ར་སྤྲོད་བྱས་པ་དང་རྒྱ་ནག་དང་ཨ་རི་འབྲེལ་ལམ་དང་ཐའེ་ཝན་གནད་དོན་ཐོག་རྒྱ་ནག་ཕྱོགས་ཀྱི་ལངས་ཕྱོགས་གསལ་པོ་བཤད་རྒྱུ་ཡིན་ལུགས་བརྗོད་འདུག་ད་ལྟའི་ཆར་རྒྱལ་ཁབ་གཉིས་ཀྱིས་ཆེས་སེམས་ཁུར་བྱེད་བཞིན་པའི་གནད་དོན་ཞིག་ནི་མཚོ་དམར་གྱི་ཛ་དྲག་གི་གནས་སྟངས་ཀྱིས་འཛམ་གླིང་གི་ཚོང་ལས་ལ་གནོད་སྐྱོན་བཟོས་ཡོད་པ་འདིས་ཚོང་པ་མང་པོ་ཞིག་གིས་སུ་ཟི་ཆུ་ཡུར་ལ་གཡོལ་དགོས་བྱུང་བ་དེ་ཡིན་འདུག Jake Sullivan གཟའ་སྤེན་པའི་ཉིན་གཞུང་འབྲེལ་འཚམས་གཟིགས་མཇུག་བསྡུ་རྒྱུའི་འཆར་གཞི་བཟོས་ཡོད་པ་དང་ཁོང་གིས་རེས་གཟའ་པ་སངས་ཉིན་ཐའེ་ལན་གྱི་ཕྱི་སྲིད་བློན་ཆེན་དང་མཇལ་འཕྲད་བྱུང་སྟེ་རྒྱལ་ཁབ་གཉིས་ཀས་དམངས་གཙོ་དང། འགྲོ་བ་མིའི་ཐོབ་ཐང། འགྲོ་བ་མིའི་བདེ་འཇགས་བཅས་ཀྱི་ཐུན་མོང་གི་རིན་ཐང་གཞི་རྩར་བཟུང་སྟེ་རྒྱལ་ཁབ་གཉིས་བར་ཡུན་རིང་གནས་པའི་ཆིངས་ཡིག་གི་མཐུན་གྲོགས་མཐུན་ཚོགས་ཤིག་འཛུགས་རྒྱུའི་དམ་བཅའ་བསྐྱར་དུ་བཞག་ཡོད་པ་རེད་འདུག། ཐའེ་ལན་གྱི་ཕྱི་སྲིད་བློན་ཆེན Parnpree Bahiddha-Nukara ཡིས་གསལ་བསྒྲགས་གནང་བར། ཐའེ་ལན་མི་མང་རྣམས་རྒྱ་ནག་ནང་ལྟ་སྐོར་དུ་འགྲོ་སྐབས་ཐོངས་མཆན་མི་དགོས་པའི་གྲོས་མཐུན་ཞིག་འཇོག་ཆེད་དུ་རེས་གཟའ་སྤེན་པའི་ཉིན་ཝང་དབྱི་དང་ཐུག་འཕྲད་ཡོང་འཆར་ཡོད་པ་དང། རེས་གཟའ་ཟླ་བའི་ཉིན་ཐའེ་ལན་གྱི་སྲིད་བློན Srettha Thavisin དང་མཇལ་འཕྲད་གནང་འཆར་ཡོད་པ་རེད་འདུག། རྒྱ་ནག་གཞུང་གིས་རྒྱ་ནག་དངུལ་ཁང་གི་གནད་ཡོད་དཔོན་རིགས་ཟུར་པ་ཞིག་ལ་ལྐོག་རྔན་ལེན་པའི་ཉེས་འཛུགས་ཀྱིས་ལོ་ངོ་ཉི་ཤུའི་བཙོན་འཇུག་བྱས་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་རྒྱ་ནག་གཞུང་གིས་གཉེར་བའི་དངུལ་ཁང་ཆེན་པོ་ཁག་གི་ནང་གི་དངུལ་ཁང་ཞིག་གི་མཐོ་རིམ་དཔོན་རིགས་ཟུར་པ་ཞིག་ལ་ཕྱི་ཟླ་དང་པོའི་ཚེས་ཉེར་དྲུག་རེས་གཟའ་པ་སངས་ཉིན་ལྐོག་རྔན་ལེན་པའི་ཉེས་འཛུགས་ཀྱིས་ལོ་ངོ་ཉི་ཤུ་བཙོན་འཇུག་ཐག་གཅོད་བྱས་ཡོད་པའི་སྐོར་ལ་རྒྱ་ནག་གཞུང་གི་གསར་འགྱུར་ཐོག་གནས་ཚུལ་སྤེལ་ཡོད་པ་དེ་ནི་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གིས་དཔལ་འབྱོར་སྡེ་ཚན་གྱི་ཁྱབ་ཁོངས་སུ་ལྐོག་ཟ་རུལ་སུངས་དང་ལྐོག་རྔན་ལེན་པའི་བྱ་སྤྱོད་ལ་ཁྱོན་ཡོངས་སུ་རྡུང་རྡེག་བཏང་པའི་ལས་འགུལ་ཆ་ཤས་ཤིག་ཡིན་པ་རེད་འདུག་རྒྱ་ནག་དངུལ་ཁང་གི་མཐོ་རིམ་དཔོན་རིགས་ཟུར་པ་ཤིང་ཞང་ཟེར་བས་སྐབས་གཅིག་རིང་རྒྱ་ནག་གི་འཕེལ་རྒྱས་དངུལ་ཁང་གི་འགོ་འཛིན་གཞོན་པའི་ལས་འགན་འཁུར་ཡོད་པ་དང། ཁོང་གིས་ལྐོག་རྔན་ལེན་ནས་ཁྲིམས་འགལ་གྱི་དཔལ་འབྱོར་ལས་གཞི་ཁག་གི་ཐོག་ལ་ཆོག་མཆན་གྱི་ཡིག་ཆ་སྤྲད་པ་དང་ཁྲིམས་འགལ་གྱི་དངུལ་བུན་བཀའ་འཁྲོལ་སྤྲད་པ།

རྒྱལ་ཁོངས་རྒྱ་ནག་ཡིན་པའི་ཞའོ་ལི་ཝུའུ་ཡིས་དྲ་ལམ་བརྒྱུད་རྒྱ་ནག་ནང་གི་དམངས་གཙོ་དང་རང་དབང་ལ་རྒྱབ་སྐྱོར་གྱི་འབོད་ཚིག་སྤེལ་མཁན་དང་དེ་བཞིན་སློབ་གྲྭའི་ཁོར་ཡུག་ནང་རང་དབང་གི་འབོད་སྒྲ་སྒྲོག་མཁན་ཚོར་འཇིགས་སྐུལ་བྱས་པ་ལ་བརྟེན་ནས་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་བཅུ་གཉིས་པའི་ནང་འཛིན་བཟུང་བཀག་བསྐྱིལ་བྱས་ཤིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་དང་པོའི་ནང Massachusetts རྫོང་ཁྲིམས་ཁང་གིས་ནག་ཉེས་བཙུགས་ཏེ་རིམ་གྱིས་ཁྲིམས་སར་བསྐྱལ་ནས་དྲ་ཐོག་འཇིགས་སྐུལ་དང་བརྡ་འཕྲིན་འཇིགས་སྐུལ་གྱི་ཉེས་མིང་འོག་ཁྲིམས་ཆད་ཕོག་པ་ཞིག་རེད་འདུག། ཤེས་རྟོགས་བྱུང་བ་ལྟར་ན་བཅད་ཁྲ་ཕོག་མཁན་ཁོ་རང་ཨ་རིའི་ནང Green Card ཞེས་གཏན་སྡོད་ཆོག་པའི་ཁྲིམས་མཐུན་གྱི་ཡིག་ཆ་ཡོད་པ་གང་ཞིག་གིས་ཕ་མ་གཉིས་བོད་དུ་ཡོད་པས་ན་བོད་པ་ཚོས་ཨ་རིའི་ནང་སྐད་འབོད་དེ་འདྲ་བྱས་ན། བོད་ནང་གི་སོ་སོའི་སྤུན་མཆེད་ཉེ་འབྲེལ་རྣམས་ལ་དཀའ་ངལ་འཕྲད་རྒྱུར་སེམས་འཚབ་སྐྱེ་དགོས་པའི་གནས་སྟངས་ཡང་ཆགས་ཡོད་འདུག། གང་ལྟར་རྒྱ་ནག་སྐམ་ས་ནས་ཨ་རི་ལ་སོགས་ནུབ་ཕྱོགས་ཡུལ་ལུང་འདྲ་མིན་གྱི་སློབ་ཆེན་ཁག་ཏུ་རྒྱ་ནག་སྐམ་སའི་སློབ་ཕྲུག་མང་པོ་ཡོང་གི་ཡོད་པ་ལྟར། འདས་པའི་ལོ་ཤས་ནང་ཨ་རིའི་སློབ་ཆེན་ཁག་ཏུ་ད་ལྟའི་བོད་ནང་འཕྲད་བཞིན་པའི་ཛ་དྲག་གནས་སྟངས་དང། དེ་བཞིན་དུ་ཤིན་ཅང་དང་ཧོང་ཀོང་གི་ཐོབ་ཐང་གནས་བབ་སྐོར་ལ་ལས་འགུལ་རིགས་སྤེལ་མཁན་གྱི་དོན་གཉེར་བ་དང་སློབ་ཕྲུག་ཚོའི་ཐོག་རྒྱ་ནག་སྐམ་ས་ནས་ཡོང་བའི་སློབ་མ་དེ་འདྲས་མི་འདོད་པའི་རྣམ་འགྱུར་སྟོན་པ་ཙམ་དུ་མ་ཟད་སུན་གཙེར་བཟོ་བ་དང་འཇིགས་སྐུལ་བྱེད་པ་སོགས་དོན་རྐྱེན་རབ་དང་རིམ་པ་བྱུང་ཡོད་པ་རེད། ཨ་རིའི་སློབ་ཆེན་ཁག་ཏུ་བོད་རང་བཙན་གྱི་སློབ་ཕྲུག་ཚོགས་པས་བོད་དོན་དྲིལ་བསྒྲགས་དང་གོ་རྟོགས་སྤེལ་ཐབས་ཀྱི་ལས་འགུལ་རིགས་སྤེལ་སྐབས་རྒྱ་ནག་སྐམ་ས་ནས་ཡོང་བའི་སློབ་ཕྲུག་དེ་འདྲས་རྣམ་འགྱུར་ངན་པ་སྟོན་པ་དང་བརྡབ་གསིག་གཏོང་བ་སུན་གཙེར་བཟོ་བ་དེ་དམངས་གཙོ་དང་རང་དབང་ལྡན་པའི་ཡུལ་ལུང་ཞིག་ཏུ་རྒྱ་ནག་དམར་པོའི་སྟོབས་ཤུགས་སིམ་འཛུལ་བྱེད་ཀྱི་ཡོད་པར་མང་པོ་ཞིག་ལ་སེམས་འཚབ་སྐྱེ་གཞིའི་གནད་དོན་ཞིག་ཏུ་འགྱུར་བཞིན་ཡོད་པ་རེད། དེའང་ཨ་རིའི་དབུས་གཞུང་གི་ཁྲིམས་ལུགས་ལྟར་ན། དྲ་ཐོག་འཇིགས་སྐུལ་གྱི་ཉེས་མིང་འོག་དུས་བཀག་ལོ་ལྔའི་བར་གྱི་བཙོན་འཇུག་དང་ཨ་སྒོར་ཉིས་འབུམ་ལྔ་ཁྲི་བར་གྱི་ཆད་པ་ཕོག་གི་ཡོད་པ་རེད་འདུག། རྒྱ་ནག་དང་ཐེ་ཝན་གཉིས་ཀྱི་འབྲེལ་ལམ་གྱི་འགྲན་རྩོད་ཡོད་པའི་ཞི་བདེ་རྒྱ་མཚོའི་གླིང་ཕྲན་རྒྱལ་ཁབ་ཁྲུ་བྷ་ལོ་ཡིས་འོས་བསྡུ་འགོ་བཙུགས་པ་ལྟར་ཐེ་ཝན་དང་རྒྱ་ནག་ཕྱོགས་གཉིས་པོས་དོ་སྣང་ཆེན་པོ་བྱེད་བཞིན་ཡོད་པ་དང་རྒྱལ་ཁབ་དེའི་ནང་ལ་ཡང་གནམ་གཤིས་འགྱུར་ལྡོག་དཀའ་ངལ་ཡང་ཉེན་ཁ་ཆེན་པོ་ཡོད་པ་རེད་འདུག། དེ་ཡང་ལྷོ་ཞི་བདེ་རྒྱ་མཚོའི་གླིང་ཕྲན་རྒྱལ་ཁབ་ཁྲུ་བ་ལུའུ་ན་ཕྱི་ཟླ་དང་པོའི་ཚེས་ཉི་ཤུ་དྲུག་རེས་གཟའ་པ་སངས་ཉིན་འོས་བསྡུ་འགོ་བཙུགས་ཡོད་པར་བརྟེན་རྒྱ་ནག་དང་ཐེ་ཝན་ཨ་མི་རི་ཀ་མཐུན་ཕྱོགས་རྒྱལ་ཁབ་ཨོ་སི་ཀྲི་ལི་ཡ་བཅས་ནས་དོ་སྣང་ཆེན་པོ་བྱེད་བཞིན་ཡོད་པ་དེ་ནི་ཁྲུ་བ་ལུའུ་རྒྱལ་ཁབ་དེའི་ནང་དུ་སོ་སོའི་ཤུགས་རྐྱེན་སྤེལ་ཐབས་ཀྱི་འགྲན་རྩོད་ཡོད་པ་རེད་འདུག། ལྷོ་ཞི་བདེ་རྒྱ་མཚོའི་གླིང་ཕྲན་རྒྱལ་ཁབ་ཁྲུ་བྷ་ལུ་ཞེས་པ་དེ་ནི་མི་འབོར་ཁྲི་གཅིག་དང་ཆིག་སྟོང་ཙམ་ཡོད་པའི་རྒྱལ་ཁབ་ཆུང་ངུ་ཞིག་ཡིན་པས་མི་མང་རྣམས་གླིང་ཕྲན་ཁག་བརྒྱད་ནང་ཁྱབ་ཡོད་པ་དང་རྒྱལ་ཁབ་ཆུང་ངུ་དེ་ཡིས་རྒྱལ་སྤྱིའི་ལྷན་ཚོགས་ཐོག་ལ་ཁོང་ཚོའི་རྒྱལ་ཁབ་ནང་གནམ་གཤིས་འགྱུར་ལྡོག་དཀའ་ངལ་ཉེན་ཁ་ཆེན་པོ་ཡོད་པར་རོགས་རམ་ཡོང་བའི་ལས་འགུལ་སྤེལ་བཞིན་ཡོད་པ་དང། དེ་ནི་ཚན་རིག་པས་རྒྱལ་ཁབ་དེའི་རྒྱལ་ས་ཧྥུ་ན་ཧྥུ་ཏི་ནི་ཉིས་སྟོང་ལྔ་བཅུའི་ནང་ཚུད་ལ་ཆུ་ལོག་སོགས་ཀྱི་གནོད་འཚེའི་འོག་ཏུ་ཚུད་རྒྱུའི་ཉེན་ཁའི་ནང་ལྷུང་བཞིན་ཡོད་པའི་ཉེན་བརྡ་བཏང་ཡོད་པ་རེད། རྒྱལ་ཁབ་དེའི་ནང་གི་གནམ་གཤིས་སྔོན་བརྡ་མང་ཆེ་བ་ནི་ཉིས་སྟོང་བརྒྱའི་ནང་ཚུད་ལ་ཆུ་ལོག་གི་གནོད་འཚེ་བཟོ་རྒྱུའི་ཉེན་ཁའི་འོག་གནས་ཡོད་པ་དང་དེ་ནི་ཁྲུ་བ་ལུ་རྒྱལ་ཁབ་ཀྱི་མཚོ་ཁའི་ཁུལ་དུ་ཉེན་ཟོན་གྱི་ཕྱག་རོགས་གནང་མཁན་མཉམ་འབྲེལ་རྒྱལ་ཚོགས་ཀྱི་ཡར་རྒྱས་ལས་གཞིས་གསུངས་ཡོད་པ་རེད་འདུག་ཞི་བདེ་རྒྱ་མཚོའི་ཁུལ་དུ་ཨ་མི་རི་ཀ་དང་རྒྱ་ནག་སོ་སོའི་ཤུགས་རྐྱེན་སྤེལ་ཐབས་ཀྱི་འགྲན་རྩོད་ཁྲོད་དུ་ཁྲུ་བ་ལུ་ཡང་དེའི་ཁོངས་སུ་ཚུད་ཡོད་པར་བརྟེན་ཉེ་ཆར་ཨ་མི་རི་ཀས་ཁོ་ཚོ་དང་འབྲེལ་བ་བཙུགས་ཐབས་ཆེད་དུ་མཚོ་འོག་གི་གློག་ལམ་གྱི་ཐོག་ནས

ཐེ་ཝན་གྱིས་རྒྱ་ནག་གཞུང་གི་ཕྱོགས་ནས་ཁྲུ་བ་ལུ་རྒྱལ་ཁབ་དེའི་འོས་བསྡུའི་ལས་དོན་ལ་ཐེ་ཇུས་ཤུགས་རྐྱེན་སྤྲོད་ཐབས་བྱེད་ཀྱི་ཡོད་པའི་སྐོར་གསུངས་ཡོད་པའི་གནས་ཚུལ་ཐོན་འདུག། མཱལ་དིབ་མཚོ་གླིང་གི་ཕྱོགས་འགལ་ཚོགས་པ་ཚོས་ད་ལྟའི་གཞུང་འཛིན་གྱི་ངོས་ནས་རྒྱ་ནག་གི་ཕྱོགས་སུ་ལྷུང་པའི་བྱ་སྤྱོད་ལ་སྐྱོན་བརྗོད་དང་རྒྱ་གར་ནི་ཡུན་རིང་ནས་མཐུན་ཕྱོགས་ཀྱི་རྒྱལ་ཁབ་ཡིན་ལུགས་འགྲེལ་བརྗོད་གནང་ཡོད་འདུག་དེ་ཡང་མལ་དིབས་མཚོ་གླིང་གི་ཉེ་ཆར་གསར་དུ་བདམས་ཐོན་བྱུང་བའི་སྲིད་གཞུང་གིས་རྒྱ་ནག་གི་ཉམས་ཞིབ་ཚན་པའི་གྲུ་གཟིངས་ཤིག་ཁུལ་དེའི་གྲུ་ཁའི་སྟེང་འཇོག་བཅུག་རྒྱུའི་ཐག་གཅོད་བྱུང་བའི་རྗེས་མཚོ་གླིང་དེའི་ཕྱོགས་འགལ་ཚོགས་པ Maldivian Democratic དང Democratic ཞེས་མང་གཙོའི་ཚོགས་པ་གཉིས་ཟུང་འབྲེལ་གྱིས་གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་གནང་ཡོད་འདུག། སྐབས་དེར་ཕྱོགས་འགལ་ཚོགས་པའི་སྐུ་ཚབ་རྣམ་གཉིས་ནས་ད་ལྟའི་གཞུང་འཛིན་གྱི་ངོས་ནས་རྒྱ་གར་གྱི་ཐོག་སྡང་ཟུག་གི་རྣམ་པ་ཞིག་སྟོན་གྱི་ཡོད་པ་འདི་ནི་ཡུན་རིང་གྲོགས་འདྲིས་དང་འབྲེལ་བ་ཡག་པོ་ཡོད་པའི་རྒྱལ་ཁབ་ཞིག་དང་མཉམ། འདི་ལྟ་བུའི་ལངས་ཕྱོགས་འཛིན་སྟངས་དེ་ནི་འབྲེལ་བའི་ཁ་ཕྱོགས་ལ་དོ་ཕོག་འགྲོ་གཞི་ཞིག་རེད། རྒྱ་གར་རྒྱ་མཚོའི་མངའ་ཁུལ་དུ་ཞི་བདེ་བརྟན་ལྷིང་ཡོང་ཐབས་བྱེད་རྒྱུ་ནི Maldives མཚོ་གླིང་གི་སྲུང་སྐྱོབ་ཀྱི་གནད་དོན་དང་འབྲེལ་བ་ཆགས་ཀྱི་ཡོད་རེད་ཅེས་གསུངས་ཏེ་གང་ལྟར་ཡུལ་གྲུ་གཉིས་བར་ལོ་ངོ་མང་པོའི་གོང་ནས་ཡོད་བཞིན་པའི་འབྲེལ་བ་དེར་ད་ལྟའི་གཞུང་འཛིན་གསར་པའི་ངོས་ནས་དོ་ཕོག་གཏོང་རྒྱུ་མེད་ལུགས་སྐྱོན་བརྗོད་གནང་ཡོད་པ་རེད་འདུག་གོང་དུ་ཞུས་པའི་ཕྱོགས་འགལ་ཚོགས་པ་གཉིས་ཀྱིས་འདི་ལྟ་བུའི་སྐྱོན་བརྗོད་གནང་དགོས་པའི་རྒྱུ་མཚན་གཅིག་ནི་ཉེ་ཆར་བདམས་ཐོན་བྱུང་བའི་སྲིད་འཛིན་མུའེ་ཙུ་ཡིས་གཞུང་འཛིན་པའི་རྗེས་རྒྱ་ནག་མཉམ་འབྲེལ་བ་ཡག་ཏུ་བཏང་བ་དང་གཞུང་འབྲེལ་གྱི་འཚམས་འདྲི་ཐོག་མ་དེ་ཡང་རྒྱ་གར་ལས་རྒྱ་ནག་ལ་སྔོན་ལ་ཕེབས་པ་ལྷག་པར་དུ་སྲིད་འཛིན་གསར་པས་མཚོ་གླིང་ནང་ཡོད་པའི་རྒྱ་གར་གྱི་དམག་དཔུང་རྣམས་ཕྱི་ཟླ་གསུམ་པའི་ནང་ཚུད་ཕྱིར་འཐེན་བྱེད་དགོས་ལུགས་གསུངས་པ་དང། དེ་དང་ཕྱོགས་མཚུངས་ཁོང་གི་བློན་ཆེན་གསུམ་གྱིས་སྔ་ལོའི་ལོ་མཇུག་ཏུ་རྒྱ་གར་གྱི་སྲིད་བློན Narendra Modi མཆོག་རྒྱ་གར་གྱི་མཐའ་མཚམས Lakshadweep མཚོ་གླིང་ཁུལ་དུ་འཚམས་གཟིགས་ཕེབས་པའི་སྐབས་སྤྱི་ཚོགས་དྲ་ལམ་བརྒྱུད་ཁོང་ཚོས་འཕྱ་སྨོད་བྱས་པའི་གནས་ཚུལ་བྱུང་བ་དེར་རྒྱ་གར་གཞུང་དམངས་གཉིས་ཀས་སྐྱོན་བརྗོད་བྱས་པར་བརྟེན་བློན་ཆེན་གསུམ་པོ་ལས་གནས་ནས་ཕྱིར་ཕུད་བཏང་ཡོད་པ་སོགས་ཡུལ་གཉིས་བར་འབྲེལ་བ་ཇེ་སྡུག་ཏུ་འགྲོ་བའི་སྐབས་ཡིན་པ་རེད། སྤྱིར་བཏང་གོང་ཞུས་མཚོ་གླིང་གི་མངའ་ཁུལ་དེར་ཡུལ་སྐོར་སྤྲོ་འཆམ་ཡོང་མཁན་གཙོ་བོ་ནི་རྒྱ་གར་བ་ཡིན་པ་རེད་འདུག། ཨ་མི་རི་ཀའི Thermo Fisher Scientific ཟེར་བའི་ཚན་རིག་བཟོ་ཚོང་ལས་ཁང་ནས་རྒྱ་ནག་ལ་མིའི་ཟུངས་ཁྲག་ནས DNA རིགས་ཀྱི་རྫས་བསྡུ་རུབ་དང་སོ་ལྟ་བྱེད་རྒྱུའི་འཕྲུལ་ཆས་མཐའ་གཅིག་ཏུ་ཚོང་འགྲེམས་མཚམས་འཇོག་བྱ་དགོས་པ་དང་སྟངས་འཛིན་ནན་པོ་བྱ་རྒྱུ་གལ་ཆེན་པོ་ཡིན་པའི་སྐོར་ལ་འགྲོ་བ་མིའི་ཐོབ་ཐང་ཚོགས་པས་རེ་འདུན་ཞུས་འདུག་དེ་ཡང་ཨ་མི་རི་ཀའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་རྒྱ་ནག་སྡེ་ཚན་གྱི་འབྲེལ་ཡོད་མ་ཡེན་ཝང་ཞུ་བ་དང་སྦེལ་ཇམ་གྱི University of Leuven གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་ཨི་བོ་མོ་རོ་ཞུ་བ་རྣམ་གཉིས་ཀྱིས The Hill ཞེས་པའི་གསར་ཤོག་ནང་དཔྱད་རྩོམ་ཞིག་སྤེལ་བའི་ནང་དུ། ཨ་མི་རི་ཀའི Thermo Fisher Scientific ཞེས་པའི་བཟོ་ཚོང་ལས་ཁང་གིས་འདི་ལོའི་ཕྱི་ཟླ་དང་པོའི་ཚེས་ལྔ་ཉིན་བོད་ནང་དུ་བོད་མིའི་ཟུངས་ཁྲག་ནས DNA རིགས་ཀྱི་རྫས་བསྡུ་རུབ་ཀྱི་ཡོ་བྱད་ཚོང་འབྲེལ་བྱེད་རྒྱུ་མིན་པའི་ཐག་གཅོད་བྱས་ཡོད་ཀྱང་ཚན་པ་གཞན་ཚོར་མུ་མཐུད་ནས་འཕྲུལ་ཆས་དེ་རིགས་ཚོང་སྒྱུར་བྱེད་ཀྱི་ཡོད་པ་དེ་ཡིས་འཕྲུལ་རིག་དེ་བེད་སྤྱོད་ལོག་པར་བཏང་ནས་འགྲོ་བ་མིའི་ཐོབ་ཐང་ལ་བརྡལ་བཤིག་གཏོང་རྒྱུའི་ཆེད་དུ་ལག་བསྟར་བྱེད་ཀྱི་རེད་ཅེས་གསུངས་ཏེ།

དཔྱད་རྩོམ་དེའི་ནང་གོང་གསལ་གྱི་བཟོ་ཚོང་ལས་ཁང་ངོས་ནས་འཕྲུལ་ཆས་དེ་རིགས་རྒྱ་ནག་མངའ་ཁུལ་གཅིག་གཉིས་ལ་ཚོང་འགྲེམས་བྱེད་རྒྱུ་མཚམས་འཇོག་བྱེད་པ་ཙམ་གྱིས་མ་འགྲིག་པར་གལ་སྲིད་འཕྲུལ་རིག་དེ་དག་དགོས་ངེས་ཅན་ཡིན་པ་ཡིན་ན་དེ་དག་གི་འགན་འཁྲི་འཁྱེར་དགོས་པའི་ཐོག་ནས་བེད་སྤྱོད་ལོག་པ་མི་འགྲོ་བ་དང་ལྷག་པར་དུ་འགྲོ་བ་མིའི་ཐོབ་ཐང་ཐོག་ལ་དོ་ཕོག་མི་གཏོང་བ་ཞིག་ངེས་པར་དུ་དགོས་རྒྱུའི་ཁས་ལེན་གྱི་གྲོས་ཆོད་བཞག་དགོས་པ་མ་ཟད། བཟོ་ཚོང་ལས་ཁང་ངོས་ནས་ཀྱང་དེ་དག་ཐོག་ལ་སྟངས་འཛིན་བྱེད་དགོས་པའི་འགན་འཁྱེར་དགོས་ཀྱི་ཡོད་པ་རེད་ཅེས་གསུངས་འདུག།

རྒྱལ་ཚོགས་ཀྱིས་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་ཐེངས་བཞི་པའི་མཇུག་སྐྱོང་གནང་ཕྱོགས་ཀྱི་ལས་དོན་ཐད་ཚོགས་མི་རྒྱལ་ཁབ་བརྒྱ་དང་དྲུག་ཅུ་རེ་གཅིག་ནས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་གླེང་སློང་གིས་ཁྱོན་དགོངས་འཆར་ཁག་བཞི་བརྒྱ་ཉི་ཤུ་རྩ་བརྒྱད་བཏོན་གནང་ཡོད་པའི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་གནང་གི་རེད། on behalf of the Troika, will introduce the recommendation section of the draft report on the UPR of China. སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་ཉིན་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་བབ་ལ་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་གནང་ཡོད་པ་དང། སྐབས་དེར་ཚོགས་མི་རྒྱལ་ཁབ་ཉི་ཤུས་བོད་ནང་གི་གནས་སྟངས་ཐད་ཐུགས་འཚབ་དང་སྦྲགས་དྲི་རྩད་གནང་བར་རྒྱ་ནག་གཞུང་ནས་རྒྱལ་ཚོགས་ལ་ལན་འདེབས་ཁ་གསལ་བྱས་མེད་པའི་གནས་སྟངས་བྱུང་ཡོད། As a result of the review, China was addressed a total of four hundred and twenty eight recommendations. སྤྱི་ཟླ་དང་པོའི་ཚེས་ཉི་ཤུ་དྲུག་ཉིན་ད་རེས་ཀྱི་འབྲེལ་ཡོད་རྒྱལ་ཚོགས་ཀྱི་མཇུག་སྐྱོང་གནང་ཕྱོགས་ཀྱི་ལས་དོན་ཐད་དུས་བཀག་བསྐྱར་ཞིབ་ཀྱི་རྒྱུན་ལས་ཚོགས་ཆུང་ངོས་ནས། ཐེངས་འདིའི་རྒྱ་ནག་ཐོག་གི་དུས་བཀག་བསྐྱར་ཞིབ་ནང་ཚོགས་མི་རྒྱལ་ཁབ་སྐུ་ཚབ་བརྒྱ་དང་དྲུག་ཅུ་རེ་གཅིག་ནས་གཏམ་བཤད་གནང་ཡོད་པ་དང་ཚོགས་མི་རྒྱལ་ཁབ་སུམ་ཅུ་སོ་དྲུག་ནས་ཚོགས་འདུའི་སྔོན་དུས་ནས་རྒྱ་ནག་ལ་དྲི་བ་བཏང་ཡོད་པ། དེ་བཞིན་ཐེངས་འདིའི་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དང་འབྲེལ་དགོངས་འཆར་ཁྱོན་བསྡོམས་བཞི་བརྒྱ་ཉི་ཤུ་རྩ་བརྒྱད་བཏོན་གནང་ཡོད་པ་གསུངས་གནང་སོང། དེ་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ངོས་ནས་ཚོགས་མི་རྒྱལ་ཁབ་ཁག་གི་དུས་བཀག་བསྐྱར་ཞིབ་དེ་བཞིན་ལོ་ལྔ་རེའི་མཚམས་ལ་ཐེངས་གཅིག་གནང་གི་ཡོད་པ་དང་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་རྒྱ་ནག་ནང་དུས་བཀག་བསྐྱར་ཞིབ་གནང་བའི་སྐབས་འགྲོ་བ་མིའི་ཐོབ་ཐང་གནད་དོན་དང་འབྲེལ་ནས་ཚོགས་མི་རྒྱལ་ཁབ་བརྒྱ་དང་ལྔ་བཅུ་ནས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་དང་འབྲེལ་དགོངས་འཆར་སུམ་བརྒྱ་བཞི་བཅུ་ཞེ་དྲུག་བཏོན་གནང་འདུག། ཡང་ད་རེས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཐད་ཀྱི་བསྐྱར་ཞིབ་ཚོགས་འདུ་བཞི་པ་འདིའི་ཐོག་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དང་འབྲེལ་རྒྱལ་ཁབ་ཉི་ཤུ་ཙམ་གྱིས་དྲི་བ་གནང་ཡོད་པ་དང་རྒྱབ་གཉེར་དོན་ཚན་ཉི་ཤུ་རྩ་བཞི་ལྷག་བཏོན་གནང་འདུག་དེ་ནི་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་དུས་བཀག་བསྐྱར་ཞིབ་ཀྱི་རྒྱལ་ཁབ་དགུ་ལས་ལྡབ་གཉིས་ཀྱིས་མང་བ་ཆགས་ཡོད་པ་རེད།

དེ་བཞིན་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དེ་ཆབ་སྲིད་དང་དེ་འབྲེལ་གྱི་རྣམ་འགྱུར་འོག་བེད་སྤྱོད་བཏང་བ་ཡིན་ན། དེ་དངོས་ཡོད་ཀྱི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གཏོང་རྒྱུའི་ལམ་སྲོལ་དང་མཐུན་གྱི་མེད་པ་བཅས་རྒྱལ་ཚོགས་ཀྱི་དུས་ཡུན་ནང་ཚུད་རྒྱ་ནག་ནས་ལན་སྤྲོད་རྒྱུ་ཡིན་ལུགས་འགྲེལ་བརྗོད་གནང་སོང། China claims that it has its own Human Rights Development path འོན་ཀྱང་གནད་དོན་འདི་དང་འབྲེལ་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ China Human Rights Defender ཞེས་པའི་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཚོགས་པའི་ཉམས་ཞིབ་འབྲེལ་མཐུད་པ་སྐུ་ཞབས་ཝི་ལི་ཡམ་ནི་ལགས་ཀྱིས། དོན་དངོས་སུ་རྒྱ་ནག་ནང་རྒྱ་ནག་དམར་ཤོག་ཚོགས་པ་དང་འགོ་ཁྲིད་ཚོས་རྒྱ་ནག་གཞུང་དང་ལྟ་ཕྱོགས་མི་མཐུན་མཁན་དང་མི་མང་གི་ཆོས་དད་རང་དབང་དང་བོད་མི་དང་ཡུ་གུར་མི་རིགས་གཙོས་པའི་གྲངས་ཉུང་མི་རིགས་ཚོའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་ཡོད་སྟབས། རྒྱལ་ཚོགས་ཀྱི་ཚོགས་འདུ་འདི་ལྟ་བུའི་ནང་ཚོགས་མི་རྒྱལ་ཁབ་ཚོས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་རྒྱལ་སྤྱིའི་ཁྲིམས་ལུགས་གཞི་བཟུང་དགོངས་འཆར་བཏོན་སྐབས་ཚོགས་མི་རྒྱལ་ཁབ་དེ་ཚོར་སྐྱོན་བརྗོད་བྱས་པ་དང། དགོངས་འཆར་དེ་དག་ལ་སྣང་མེད་བཏང་བ་སོགས་བྱེད་ཀྱི་ཡོད་གསུངས་གནང་སོང། གཞི་རྩའི་རྒྱལ་ཚོགས་ཀྱི་ཆེས་མཐོ་བའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་རིམ་པའི་ཁྲོད་རྒྱ་ནག་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གྱི་གནད་དོན་ཐད་དྲི་རྩད་ནན་པོ་བྱས་ཡོད་ཀྱང་རྒྱ་ནག་གཞུང་གི་ངོ་ཚབ་རྣམས་ནས་དེ་འབྲེལ་ལན་འདེབས་ཞུ་ཐུབ་ཀྱི་མེད་པ་དང་ཁ་གསལ་མེད་པ་སོགས་ཀྱི་གནད་དོན་རིམ་པ་བྱུང་ཡོད། གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང། མིས་བཟོས་རིག་ནུས་སྐོར་དགེ་བཤེས་སྨོན་ལམ་ལགས་སུ་བློ་བཟང་དགེ་ལེགས་ལགས་ཀྱིས་བཅར་འདྲི་ཞུས་པ་ཞིག་གསན་རོགས་གནང།

ཨ་ནི་དཔེར་ན་སྨོན་ལམ། App། སྨོན་ལམ་མཉེན་ཆས་ལྟ་བུ་ཆ་མཚོན་པ་ཡིན་ན་ད་ལྟ་བར་དུ་མི་མི་གྲངས་ས་ཡ་བདུན་ལྷག་གིས་ཕབ་ལེན་བྱས་ཏེ་བཀོལ་སྤྱོད་བྱས་མུས་ཡིན་པ་རེད། ལྷག་པར་དུ་སྨོན་ལམ། བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་ཨ་ནི་མཉེན་ཆས་འདི་ལྟ་བུ་མཚོན་པ་ཡིན་ན་ཨ་ནི་དེང་དུས་དང་མཐུན་པའི་ཨ་ནི་བོད་པའི་སྐད་ཡིག་རྒྱུན་འཛིན་བྱེད་ཡུལ་གྱི་ཨ་ནི་ལས་གཞི་ཞིག་ཆགས་ཀྱི་ཡོད་པ་རེད། ཨ་ནི་དེ་རིང་ང་ཚོས་གླེང་མོལ་ཞུ་ཡུལ་དེ་ཨ་ནི་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་ཨ་ནི་འགན་འཛིན་དགེ་བཤེས་བློ་བཟང་སྨོན་ལམ་ལགས་གདན་འདྲེན་ཞུས་ཡོད།

ལྷག་པར་དུ་ད་ལྟ་ད་བོད་ཀྱི་སྐད་ཡིག་དེ་འཛིན་སྐྱོང་སྤེལ་གསུམ་འཕྲུལ་རིག་གི་ལམ་ནས་བྱས་ཐུབ་ལ་ད་དཔེ་ཡག་ཤོས་ཅིག་དགེ་བཤེས་ལགས་ད་ད་ཁ་སོ་དབུ་མཛད་གནང་བའི་སྨོན་ལམ་དེ་ཆགས་བསྡད་ལ་གོ་ཚུལ་ནམ། དེ་འདྲ་སོང་ཙང་ད་དགེ་བཤེས་ལགས་སྤྱི་བཏང་ཆ་བཞག་ན་དེང་དུས་འཛམ་གླིང་གི་ད་འཕྲུལ་རིག་གི་སློབ་ཆེན་གཙུག་ལག་སློབ་ཆེན་དེ་འདི་ནས་ཐོན་ཡོད་མ་རེད་གྲྭ་པ་གྲྭ་རྐྱང་དཀྱུས་མ་ཆགས་བསྡད་རེད་ཨ་དེ་འདྲས་ཅིག་བསམ་བློ་ལ་ཡ་ག་འདྲ་བོ་ཅིག་སླེབས་པ་ཡིན་ནམ་ཨ་ནི་དེ་འདྲས་ད་དགེ་བཤེས་སློབ་སྦྱོང་དེ་འདྲས་ཐོན་མེད་པ་ཡིན་ན་ཡང་དེ་འདྲས་བྱས་ལ་ཡ་གདོང་ལེན་དང་འགོག་རྐྱེན

ག་འདྲའི་ཡིན་ནའི་ང་ཚོ་དེ་དཀའ་ངལ་ཆེ་ཤོས་ཅིག་ང་དེ་མཐོང་གི་ཡོད། ཆེད་དུ་འཛིན་སྐྱོང་གི་ལམ་ལུགས་དེ་ཏག་ཏག་ཅིག་མེད་པ་ལ་བརྟེན་ནས་ད་ང་ཚོ་དཀའ་ངལ་ཆེན་པོ་ཞིག་འཕྲད་འདུག་ད་ལྟ་ཡིན་ནའི་ད་ག་རེད་ང་རང་དཀའ་ངལ་ཆེ་ཤོས་དེ་རེད། ལྷག་པར་དགོན་པ་ཁག་ཡིན་པ་ཡིན་ནའི་ཁོ་གཅིག་གི་སློབ་སྦྱོང་གི་གནས་ཚད་རེད་དེ་ཚོ་ད་དངོས་གནས་ཧང་སང་ཡོད་རེད། ཡིན་ནའི་གཅིག་འཛིན་སྐྱོང Manage བྱེད་སྟངས་ཅིག་ཡོད་རེད་པ་གོ་དེ་ད་ནུབ་ཕྱོགས་དེ་ཧང་སང་ཡོད་དོ་གོ། ཨན་དེ་འདྲའི་ཆེད་དུ་ད་དེ་འདྲ་ང་ཚོ་གི IT གི་ལས་གཞི་དེ་དེ་རྒྱ་ཆེན་པོ་འགྲོ་རྒྱུ་རེད་དེ་འདྲའི་ཆེད་དུ་ད་ནུབ་ཕྱོགས་གི་གཙུག་ལག་སློབ་གྲྭ་དེ་ཚོའི་ནང་ནས་དེའི་གི་ལས་གཞི་དེ་སྤེལ་རེ་ཡོད་རེད་པ་གོ་ཉི་མ།

ཆོས་བརྒྱུད་རིས་སུ་མ་ཆད་པའི་བླ་ཆེན་རྣམ་པ་རེད་དེ་ནས་བོད་མི་སྒྲིག་འཛུགས་ནས་རེད་དེ་ནས་དགའ་ལྡན་ཕོ་བྲང་ནས་རེད་ཁོང་རྣམ་པ་ཚོ་གིས་ད་རྒྱབ་སྐྱོར་དང་ཚོ་ཚང་མ་ཡོད་དང་ཡོད་བཞིན་པ་སོང་ཙང་ཨ་ང་ཚོ་དེ་ཡག་པོ་ཞིག་ཡོང་རེ་བ་བྱེད་ཀྱི་ཡོད། ལགས་སོ་གོང་ལ་ཡ་དགེ་བཤེས་ལགས་དེ་གསུངས་སོང། ད་ལྟ་སྨོན་ལམ་ཨ AI ག་ལ་ཡ་ད་དཔལ་འབྱོར་ཐོག་ནས་རྒྱབ་སྐྱོར་བྱེད་ནི་ཅིག

ཁ་སྐད་དང་ཡི་གེ་ཏི་ཙི་ལོ་ག་ར་ཆ་རུ་དག་གི་ཞིག་ལ་ཏི་ཙི་དབྱེ་བ་ཆེན་པོ་འདྲ་པོ་ཞིག་འདུག་དེ་འདྲ་སོང་ཙང་ད་རྗེས་མ་དེ་སྨོན་ལམ་དེ་འདྲ་རིག་ནུས AI ནང་ལ་ཡ་ད་གླུ་བྲོ་ལི་ལི་ཙམ་ལ་ཡ་ཨེ་ན་ཡ་འཕྲུལ་ཆས་དང་དེ་ནས་ཀྱི་མ་ལ་ཡ་མིས་ཕར་སྐད་ཆ་བཤད་ད་ཚུར་ནས་ཕ་ཕ་ཆོས་ལ་ཕར་བཤད་དེ་འཕྲུལ་ཆས་ལ་ཕར་བཤད་པའི་སྐབས་ལ་ཡ་ཕའི་ནས་ནས་བརྗོད་ར་དེ་ཡང་ཚུར་བཤད་དེ་ཡི་གེ་ནས་བཤད་བཤད་གི་སྟབས་བདེར་བཏང་གི་ན་ཁ་སྐད་ནས་བཤད་ན་ཡག་བ་ཟེར་གི་ན་གི་ཞིག་ལ་གི་ཡང་ཡི་གེ་ནས་བཤད་ན་ཅི་འགྲིག་གི་ན་ཡང་ང་ཚོས་ཆོལ་ཁ་གསུམ་ལ་ཡ།

དགེ་བཤེས་ལགས་ད་ལྟ་འཕྲུལ་རིག་གི་ལམ་ནས་ད་ལྟ་སྨོན་ལམ་ག་ཚོད AI ད་གསར་གཏོད་གནང་ཡག་དེ་གི་བརྒྱུད་ནས་ཡང་བོད་པའི་སྐད་ཡིག་དེ་ལ་ཡང་ག་ཚོད་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་བྱེད་ཡ་རེད་ལྷག་པར་དུ་ད་དེ་ཞབས་འདེགས་ཆེན་པོ་ཅིག་བསྒྲུབ་ཐུབ་ཡ་ཅིག་རེ་བ་རེ་རྒྱག་གི་ན། ལགས་ཡོད་ད་ང་ཚོའི་དམིགས་ཡུལ་མཐར་ཐུག་པ་དེ་དེ་རེད་བ་ལ།

དཀའ་ངལ་དེ་ཅིག་གི་བརྒྱ་ཆ་མང་ཤོས་ཤིག་སེལ་ཐུབ་པའི་རེ་བ་ཅིག་བྱེད་ཀྱི་ཡོད། ཨ་ནི་གཉིས་པ་དེ། ད་དེ་འདྲའི་གི་ཀླད་པ་ཅིག་བཟོ་ཡ་བྱས་པ་ཡིན་ན་ཡང་དེས་ཅིག་གི་ག་རེ་ཟེར་དགོས་རེད་ཅིག་གི་རྒྱལ་ཁབ་ཅིག་དང། ཅིག་གི་དེ་ནང་ཅིག་གི་དབང་འོག་བྱས་ནས་ཁོ་སྟོར་འགྲོ་བ་དང་མེད་པ་བཟོ་ཐུབ་ཀི་མ་རེད་ཁོ་ཅིག་མེད་པ་བཟོས་ནས་ཅིག་ཡོད་རེད་ཁོ། ཅིག་གི་བཟོས་པ་དང་དཔེ་དང་ས་ཡ་དུང་ཕྱུར་བཟོས་པ་གཅིག་པ་རེད་བ་ཁོ་ན་དེའི་ཆེད་དུ་ཡང་ཁོ། ཅིག་གནས་ཐུབ་ཀི་རེད་ཨ་ནི་དེ་ཆེ་ཤོས་དེ་དུས་རབས་ཀྱི་འགྱུར་བ་གི་རྗེས་དང་མཐུན་པ་ཅིག་ནི་མུ་མཐུད་ནས། ཁོ་སྐད་ཡིག་དང་སྐད་ཡིག་རེད་དེ་ཡིན་ན་ཡང་ཁོ།

ད་རྒྱ་གར་ནང་ལ་ཡང་གནས་བསྡད་པའི་བོད་མི་འཕྲུལ་རིག་ཆེད་ལས་པ་ད་ཚང་མ་ཡང་བསྡུ་རུབ་བྱས་རྗེས་ཚོགས་འདུ་ཚོགས་འདུ་ཐེངས་དང་པོ་ཟིག་འདུག་ཚོགས་འདུ་ཐེངས་དང་པོ་དེ་ཚོགས་གནང་ཞག་སྐབས་དེ་དུས་དགེ་བཤེས་ལགས་སྐུ་མགྲོན་ལ་ཡང་ཕེབས་གནང་ཞག་དགེ་བཤེས་ལགས་ད་དེ་ནང་ལ་མིག་དཔེ་བལྟ་ས་ཅིག་དགེ་བཤེས་ལགས་ཆགས་དགེ་བཤེས་ལགས་ཀྱི་ལས་གཞི་དེ་ཆགས་བསྡད་རེད་བ་དེ་འདྲ་སོང་ཙང་དེ་དགེ་བཤེས་ལགས་སྤྱི་ཡོངས་ཀྱི་ད་དེ་ནང་ལ་ཡང་གཞོན་སྐྱེས་མང་པོ་ཞིག་སླེབས་ཞག་དེ་ཚོ་ལ་ཡང་གཞོན་སྐྱེས་དེ་ཚོ་ད་འཕྲུལ་རིག་ཆེད་ལས་པ་རྐྱང་རྐྱང་ཡིན་ས་རེད་བ་ལ་དེ་འདྲས་སོང་ཙང་དེ་ཚོ་ལ་ཡང་མི་ཚེ

ང་ཚོ་རྒྱ་གར་ལུང་པར་འགྲོ་ཅིག་ནང་ལོགས་ཆ་ཆགས་པ་ཡིན་ན། རྒྱ་གར་ལུང་པའི་ནང་ལ་དུས་ཀྱི་ཤེས་ཡོན་དེ་ཧང་སང་ཡག་པོ་རེད། IT སྐོར་འཕྲུལ་འཕྲུལ་ལས་སྐོར་དེ་ཧང་སང་ཡག་ལྷག་པར་དུ་ད software developer སྒང་ན་རྒྱ་གར་དེ་ཧང་སང་རེད། དེ་ལ་བལྟས་པས་ན་ང་ཚོའི་གི་ཏེས་ཐུ་ཤོར་ཟེར་བ་རེད་ང་ཚོ་གི་ལྟ་སྟངས་དེ་བལྟས་ན་ཏེས་ནོར་བ་རེད་ང་རང་ཚོར་གི་ཡོད། གང་ཡིན་ཟེར་ན་ང་ཚོ་ངེད་མ་ལྷ་བྲག་འགྲོ་དུས་བུ་གུ་དེ་གཅིག

ལགས་སོ། ལགས་སོ་དགེ་བཤེས་ལགས་དུས་ཚོད་རྐྱེན་པས་ངས་ཨ་ནི་གླེང་མོལ་གྱི་ལས་ཚན་དེ་འདི་ནས་མཇུག་སྒྲིལ་གྱི་ཡིན། ཡིན་ནའི་ངས་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་ནས་ཀྱི་འགན་འཛིན་ཨ་ནི་དགེ་བཤེས་བློ་བཟང་སྨོན་ལམ་ལགས་ནས་ང་ཚོ་ལ་དམིགས་བསལ་གྱི་དུས་ཚོད་གནང་བྱས་ལས་ཚན་དེ་ནང་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ལགས་སོ་དེ་བཅས་བཀའ་དྲིན་ཆེ། ལགས་སོ།

ཨ་རིའི་རྒྱལ་སྲུང་སློབ་སྟོན་པ Jake Sullivan ཐའི་ལེན་རྒྱལ་ས་སྦེང་ཀོག་ནང་གཞུང་འབྲེལ་འཚམས་གཟིགས་སུ་ཕེབས་ཡོད་པ་དང། དུས་མཚུངས་སུ་རྒྱ་ནག་གི་ཕྱི་སྲིད་བློན་ཆེན Wang Yi ཀྱང་ཐའི་ལེན་གྱི་གཞུང་ཞབས་པ་ཚོ་དང་ལྷན་དུ་ཐུག་འཕྲད་ཆེད་རྒྱལ་ས་སྦེང་ཀོག་ནང་འབྱོར་ཡོད་པ་རེད་འདུག། རྒྱ་ནག་གཞུང་གིས་རྒྱ་ནག་དངུལ་ཁང་གི་གནས་ཡོད་དཔོན་རིགས་ཟུར་པ་ཞིག་ལ་ལྐོག་རྔན་ལེན་པའི་ཉེས་འཛུགས་ཀྱིས་ལོ་ངོ་ཉི་ཤུའི་བཙོན་འཇུག་བྱས་ཡོད་པའི་གནས་ཚུལ་ཐོན་འདུག། ཨ་མི་རི་ཀའི་བྷོ་སི་ཏོན་གྲོང་ཁྱེར་དུ་རྟེན་གཞི་བྱས་པའི Berklee སློབ་ཆེན་དུ་རོལ་དབྱངས་ཀྱི་སྐོར་ལ་སློབ་སྦྱོང་བྱེད་མཁན་རྒྱལ་ཁོངས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ནས་ཡིན་པ་ལོ་ན་ཉི་ཤུ་རྩ་དྲུག་ཅན་གྱི Xiaolei Wu ཟེར་བ་ཞིག་གིས་དྲ་ལམ་དང་དེ་བཞིན་དུ་སློབ་ཆེན་དེའི་ཁོར་ཡུག་ཏུ་རྒྱ་ནག་ནང་གི་དམངས་གཙོ་དང་རང་དབང་ལ་རྒྱབ་སྐྱོར་གནང་མཁན་སློབ་ཕྲུག་ཚོར